གྲོང་ཁྱེར་མེལ་སྦུར་ནང་དུ་ཁང་པ་འཛུགས་སྐྲུན་གྱི་ལས་འཆར་གསར་གཏོད་ཅན་ཞིག་གི་བརྒྱུད་གཞུང་ལ་བདག་པའི་ས་ཞིང་སྟོང་པར་ཁང་པ་ཆུང་ཆུང་འགའ་ཤས་རྒྱག་ནས་ཁྱིམ་མེད་པའི་དཀའ་ངལ་སེལ་ཐབས་གནང་བཞིན་ཡོད་འདུག་གྲོང་ཁྱེར་མེལ་སྦུར་ནས་ཡིན་པའི་བུད་མེད Deborah ལགས་ནི་ལོ་ན་ཆུང་དུས་ནས་ཁྱིམ་མེད་པར་གྱུར་བས་ཁོང་མོར་དཀའ་ངལ་ཧ་ཅང་མང་པོ་འཕྲད་ཡོད་པ་ཡིན་འདུག།

ཁང་པ་ཆུང་ཆུང་དྲུག་བརྒྱབ་ཡོད་པ་དེ་རྣམས་གཡས་གཡོན་གྱི་ས་ཁུལ་ལ་གནས་སྡོད་མཁན་གྱི་ཁྱིམ་མཚེས་དང་མཐུད་ཡོད་པ་ཡིན་འདུག་ལས་འཆར་དེ་ནི་ཁྱིམ་མེད་པའི་དཀའ་ངལ་སེལ་ཐབས་ཀྱི་ཐབས་ལམ་ཧ་ཅང་བཟང་པོ་ཞིག་ཡིན་འདུག་ས་ཡ་དགུ་ཅན་གྱི་ལས་འཆར་དེ་ཡང་གཞན་ཕན་གྱི་བསམ་པ་ཅན་གྱི་ཚོགས་པ Launch Housing དང Victorian Property Fund སྟེ་ཝིག་ཏོ་རི་ཡའི་རྒྱུ་དངོས་ཐེབས་རྩ་གཉིས་ཀྱིས་མ་དངུལ་གནང་ཡོད་འདུག། ད་ལྟའི་ཆར་ལས་འཆར་དེའི་བརྒྱུད་ཁང་པ་ཆུང་ཆུང་ཁྱོན་བསྡོམས་ལྔ་བཅུ་ང་བདུན་འཛུགས་ཆོག་པའི་ཆོག་མཆན་བཀའ་འཁྲོལ་གནང་ཡོད་འདུག་ཁང་པ་དེ་ཚོ་ཡང་ཁྱིམ་མེད་པ་རྣམས་གཏན་འཇགས་སྡོད་ས་ཡིན་པས Victoria མངའ་སྡེ་གཞུང་གི Housing Registrar སྟེ་ཁང་པ་དགོས་ངེས་ཅན་གྱི་ཐོ་གཞུང་གི་སྒུག་ཐོ་ལས་མི་འདེམས་སྒྲུག་གནང་གི་ཡོད་འདུག་ཁང་པ་དེར་སྡོད་མཁན་ཚོས Social Rent ཞེས་པ་སྟེ་ཁང་གླའི་ཚུལ་དུ་རང་ཉིད་ཀྱི་ཁྱོན་བསྡོམས་ཡོང་འབབ་ཀྱི་བརྒྱ་ཆ་སུམ་ཅུ་ལས་སྤྲོད་མི་དགོས་པ་ཡིན་འདུག་ཡང Launch Housing གི་སྤྱི་ཁྱབ་འགན་འཛིན Warner ལགས་ཀྱིས། ས་གནས་སོ་སོའི་གཞུང་ལ་ས་བེད་མེད་བཞག་པ་རྣམས་ཆུད་ཟོས་མི་འགྲོ་བའི་ཕྱིར་བེད་སྤྱོད་བཏང་བར་ནན་སྐུལ་གནང་དོན། ས་གནས་སོ་སོ་དང་མངའ་སྡེའི་གཞུང་དེ་བཞིན་དབུས་གཞུང་སོགས་ཚང་མས་དོ་ཁུར་བླངས་ནས་གཞུང་ལ་བདག་པའི་ས་བེད་མེད་ལྷག་ཡོད་པ་རྣམས་ང་ཚོའི་ཚོགས་པ་དང་འདྲ་བའི་ཚོགས་པ་གཞན་ཞིག་ལ་རྩིས་སྤྲོད་པ་ཡིན་ན་ང་ཚོས་ས་ཆ་དེ་བེད་སྤྱོད་ལེགས་པར་བྱས་ནས་ཁང་པ་འཛུགས་སྐྲུན་གྱི་ལས་འཆར་བརྒྱུད་ཁྱིམ་མེད་པའི་མི་མང་པོ་ཞིག་ཕྱིའི་སྲང་ལམ་དང་མོ་ཊ་ཛ་དྲག་གི་ཁང་པ་སོགས་ནང་སྡོད་མི་དགོས་པར་ཁོང་ཚོར་གཏན་འཇགས་ཀྱི་ཁང་པའི་མཐུན་རྐྱེན་སྦྱར་ནས་ཁྱིམ་མེད་པའི་དཀའ་ངལ་སེལ་ཐབས་བྱས་ཆོག་དེ་ཡང་འདི་ལོའི་ཁྱིམ་མེད་པའི་གཟའ་འཁོར་དང་བསྟུན་ནས་ལས་འཆར་དེའི་སྐོར་ཤེས་རྟོགས་བྱུང་བ་ཞིག་ཡིན་འདུག་སྤྱིར་ཨོས་ཏྲེ་ལི་ཡའི་ནང་མཚན་མོ་རེར་ཁྱིམ་མེད་པ་ལུས་མཁན་མི་གྲངས་ཁྱོན་བསྡོམས་འབུམ་གཅིག་དང་སྟོང་ཕྲག་བཅུ་དྲུག་ཙམ་ཡོད་པ་ཐོན་ཡོད་འདུག། Everybody's Home། ཞེས་པའི་རྒྱལ་ཡོངས་སྡོད་ཁང་ལས་འགུལ་བས་སྤྱི་པའི་ཁང་པར་འགྲོ་སོང་གཏོང་ཕྱོགས་སྐོར་རྟོག་ཞིབ་གནང་ཡོད་པ་ལས་གནས་ཚུལ་ཐོན་གསལ་ལྟར་ན། རྗེས་མ་ལོའི་བར་སྤྱི་པའི་ཁང་པར་འགྲོ་སོང་སྒོར་ས་ཡ་དགུ་བཅུ་གོ་དྲུག་ཙམ་གྱིས་ཉུང་དུ་འགྲོ་ཉེན་ཡོད་པ་ཐོན་ཡོད་འདུག། Everybody's Home། གི་མགྲིན་ཚབ་པ Kate Colvin ལགས་ཀྱིས་ཁོང་ཚོས་ཁང་པ་ཆུང་ཆུང་འཛུགས་སྐྲུན་གྱི་ལས་འཆར་ལ་མཐའ་གཅིག་ཏུ་རྒྱབ་སྐྱོར་ཡོད་ཅེས་གསུངས་ཡོད་པ་མ་ཟད་ཁོང་མོས་ཉིས་སྟོང་སུམ་ཅུའི་བར་ཁྱིམ་མེད་པའི་དཀའ་ངལ་མེད་པ་བཟོ་ཐབས་ཆེད་སྲིད་དོན་ཚོགས་པ་དབྱེར་མེད་ཀྱི་རྒྱབ་སྐྱོར་དགོས་ངེས་རེད་ཅེས་ཁོང་མོས་གསུངས་དོན།
ཁྱིམ་མེད་པའི་དཀའ་ངལ་རྩ་མེད་བཟོ་ཐབས་སུ་ང་ཚོས་རྒྱལ་ཡོངས་སུ་ལག་བསྟར་འཆར་གཞི་ཞིག་དགོས་ངེས་རེད།
ལྷག་པར་དུ་ང་ཚོའི་གཞུང་གི་ངོས་ནས་སྤྱི་པའི་ཁང་པ་ཆེད་མ་འཛུགས་གང་མང་གནང་དགོས་ལ། ཁྱིམ་མེད་པའི་དཀའ་ངལ་སེལ་ཐབས་སུ་དགོས་ངེས་མཐུན་རྐྱེན་རོགས་རམ་ཚད་ལྡན་གནང་དགོས་པ་ཡིན། དཔེར་ན་ཁྱིམ་ཚང་གི་གཏུམ་སྤྱོད་མྱོང་མཁན་དང་ཡོང་འབབ་དམའ་བོ་ཡོད་མཁན་རྣམས་ལ་དགོས་ངེས་མཐུན་སྦྱོར་མཁོ་སྤྲོད་གནང་དགོས་པ་ཡིན། དེ་བཞིན་ལྕམ་ཀོལ་ཝིན་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་མི་རིགས་ངོ་རེ་ཡིས་སོ་སོའི་ས་གནས་ཀྱི་གྲོས་ཚོགས་འཐུས་མིར་ཁྱིམ་མེད་པའི་དཀའ་ངལ་སེལ་ཐབས་ཆེད་ཁོང་ཚོར་ཡི་གེ་གཏོང་བར་སྐུལ་མ་གནང་ཡོད་འདུག། གནས་ཚུལ་དེ་ནི་ཨེས་སྦི་ཨེས་ཀྱི་གསར་འགོད་པ་ཧེ་ན་སིན་ཀི་ལེར་ལགས་ཀྱིས་ཕྱོགས་བསྒྲིགས་བྱས་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། hear more stories in your language by visiting sbs.com.au